གསན་མཁན་རྣམ་པ་ཡོངས་ལ་སྐུ་ཁམས་བཟང། ཨོ་སི་ཀྲི་ལི་ཡའི་ནང་ཏོག་དབྱིབས་ནད་ཡམས་རྒྱ་ཁྱབ་བྱུང་བར་བརྟེན་སྡོད་ཁང་གི་གླ་ཆར་གནོན་ཤུགས་ཧ་ཅང་ཆེན་པོ་འཕྲད་བཞིན་པ་རེད་འདུག་སྡོད་ཁང་གླ་མཁན་རྣམས་ལ་ཉེ་བའི་དུས་སུ་ལས་ཀ་ཤོར་བའི་རྐྱེན་ཁང་གླ་དུས་ཐོག་ཏུ་སྤྲད་མི་ཐུབ་པའི་སེམས་འཚབ་ཇེ་ཆེར་འགྲོ་བཞིན་ཡོད་པ་ཡིན་འདུག། ཧྥི་ལིབ་ཆེང་ལགས་ནི་སིད་ནི་ནུབ་ཕྱོགས་ཁུལ་དུ་རྒྱན་ཆའི་ཚོང་ཁང་ཞིག་གི་ནང་ལས་ཀ་གནང་གི་ཡོད་འདུག་ཁོང་གིས་ཏོག་དབྱིབས་ནད་ཡམས་ཁྱབ་པར་བརྟེན་རིམ་བཞིན་ཨོ་སྟྲེ་ལི་ཡའི་ཉོ་ཚོང་ཁང་གི་ཁྲོམ་རར་གནོན་ཤུགས་ཇི་ལྟར་བྱུང་བ་རང་ཉིད་ཀྱིས་མངོན་སུམ་མཐོང་ཡོད་འདུག་ཁོང་གིས་གསུངས་དོན།
ཉེ་བའི་གཟའ་འཁོར་འགའ་ཤས་ནང་ཚོང་ཁང་ལ་མི་ཡོང་མཁན་ཧ་ཅང་ཉུང་དུ་འགྲོ་བ་མཐོང་སོང། ནམ་རྒྱུན་ཡིན་ན་གཟའ་ཕུར་བུ་མི་མང་པོ་འཚང་ཁ་ཤིག་ཤིག་ཚོང་ཁང་ལ་ཡོང་གི་རེད། ཡིན་ནའི། ད་ལྟ་གཟའ་ཕུར་བུ་ཡིན་ན་ཡང་མི་གཅིག་གཉིས་ལས་མཐོང་རྒྱུ་མི་འདུག། ཚོང་ཁང་དེའི་སྦྱིན་བདག Stanley Lui ལགས་ཀྱིས་ཁོང་ལ་གནས་སྟངས་དེ་འདྲའི་འོག་ཁོང་གི་ཚོང་ལས་དེ་མུ་མཐུད་འཚོ་ཐུབ་མིན་སེམས་འཚབ་ཆེན་པོ་ཡོད་པ་ཡིན་འདུག་ཁོང་གིས་གསུངས་དོན།

ཁང་གླའི་གནད་དོན་ཐོག་ཚང་མར་སེམས་ཁྲལ་ཡོད། འོན་ཀྱང། ཚོང་ཁང་ཆེ་ཁག་གི་ཁང་བདག་དང་དེ་མིན་ཁང་བདག་སྒེར་བ་མང་པོ་ཞིག་གིས་དཀའ་ངལ་དེ་ལྟར་ཡོད་པ་ཤེས་བཞིན་དུ་དེ་བསམ་ཤེས་མི་བྱེད་པ་མཐོང་དུས་བློ་ཕམ་ཆེན་པོ་འདུག་འོན་ཀྱང་ཁོང་གིས། ཁང་བདག་ཁག་ཅིག་གིས་ཁང་གླའི་གནད་དོན་ཐོག་བསམ་ཤེས་གནང་གི་ཡོད་པ་ཤེས་སོང་ཞེས་ཁོང་གིས་གསུངས་དོན། ཁང་བདག་འགའ་ཤས་ཀྱིས་ཚོང་ལས་ཆུང་ཁག་ཁག་ལ་ཟླ་བ་དགུའི་རིང་ཁང་གླ་སྤྲོད་མི་དགོས་ཞེས་བཤད་འདུག་ལ་ཡང་འགའ་ཤས་ཀྱིས་གང་ཐུབ་གྲོས་མོལ་གནང་བཞིན་འདུག་ཚོང་ལས་མ་ཡིན་པའི་ཁང་པ་གླ་ནས་སྡོད་མཁན་མང་པོ་ཞིག་ལ་ལས་ཀ་ཤོར་བར་བརྟེན་ཁང་གླ་འདང་ངེས་མེད་པའི་དཀའ་ངལ་འཕྲད་བཞིན་པ་རེད་འདུག Leo Patterson Ross ལགས་ནི New South Wales མངའ་སྡེའི་ཁང་པ་གླ་མིའི་སྐྱིད་སྡུག་གི་ཉམས་ཞིབ་ལས་བྱེད་པ་རྒན་པ་ཞིག་ཡིན་པ་དང་ཁོང་གིས་གསུངས་དོན། ང་ཚོར་མི་འགའ་ཤས་ཀྱིས་ཁ་པར་དུ་འབྲེལ་བ་གནང་ནས་དེ་རིང་ནས་བཟུང་ང་མོ་ཊའི་ནང་ཉལ་གྱི་ཡོད། གང་ཡིན་ཟེར་ན་ངའི་ལས་ཀ་ཤོར་བར་བརྟེན་ངས་ཁང་གླ་སྤྲོད་ཐབས་བྲལ་སོང་ཞེས་བཤད་ཀྱི་འདུག་ངའི་རེ་བ་ལ་གནས་སྟངས་ཛ་དྲག་པོ་དེ་འདྲ་ཆགས་དུས་གཞུང་གི་ངོས་ནས་ཐར་ལམ་ཞིག་བཙལ་བའི་རེ་བ་ཡོད། ཡང་དེ་བཞིན་ཁང་བདག་རྣམས་ཀྱིས་ཀྱང་ཁོང་ཚོ་ལ་གནོན་ཤུགས་ཆེན་པོ་ཡོད་ལུགས་བརྗོད་ཡོད་འདུག Jim Gilmovich ལགས་ནི New South Wales མངའ་སྡེའི་ནང་ས་ཁང་བདག་པོའི་མཐུན་ཚོགས་ཀྱི་ལས་བྱེད་པ་ཞིག་ཡིན་པ་དང་ཁོང་གིས་ཁང་བདག་མང་པོ་ཞིག་གི་ཡོང་འབབ་ཁང་གླ་ཡིན་པར་བརྟེན་ཁོང་རྣམས་ལ་ཡང་གནས་སྟངས་དཀའ་མོ་ཡོད་རེད་ཅེས་ཁོང་གིས་གསུངས་དོན། ང་ཚོ་ཁང་བདག་ཚོའི་ཡོང་འབབ་ལ་ཡང་གནོན་ཤུགས་ཆེན་པོ་འདུག་གལ་སྲིད་ཁོང་རྣམས་ལ་ཁང་གླ་དུས་ཐོག་ཏུ་མ་རག་ན་ཡོང་ཁུངས་གཞན་གང་ཡང་མེད་པའི་གནས་སྟངས་དཀའ་མོ་ཞིག་ཆགས་ཀྱི་འདུག་དེ་ཡང་ཐེས་སྨེ་ནི་ཡའི་མངའ་སྡེའི་ནང་གནས་སྐབས་རིང་ཁང་པ་གླ་མཁན་རྣམས་ཕྱིར་འབུད་མི་ཆོག་པའི་བཀའ་ཁྱབ་བཏང་གནང་ཡོད་འདུག་ཨོ་སི་ཀྲི་ལི་ཡའི་ཁ་གཏད་ཚོགས་པའི་ཚོགས་གཙོ Anthony Albanese མཆོག་གིས་གསུངས་དོན། ད་ལྟའི་དཔལ་འབྱོར་གནས་སྟངས་ཀྱི་རྐྱེན་ཁང་ལས་གནད་དོན་དུ་དངོས་ཡོད་དཀའ་ངལ་ཆེན་པོ་འཕྲད་བཞིན་ཡོད། ལས་ཀ་ཤོར་བ་དང་ཚོང་ལས་སྒོ་བརྒྱབ་པར་བརྟེན་ཁང་པ་གླ་མཁན་རྣམས་ལ་གནོན་ཤུགས་ཧ་ཅང་ཆེན་པོ་འཕྲད་ཀྱི་ཡོད། ཁོང་ཚོར་ནོར་འཁྲུལ་གང་ཡང་མེད་དེ་ནི་ཛ་དྲག་གི་གནས་སྟངས་དེའི་འོག་བཟོས་པའི་དཀའ་ངལ་ཞིག་རེད། ཡང་སྐུ་ཞབས Patterson Ross ལགས་ཀྱིས། མི་ཚང་མར་ཏོག་དབྱིབས་ནད་འགོ་ཟུར་བཀག་བྱེད་ཕྱིར་ཁང་པ་ལས་ཕྱིར་འབུད་མི་ཆོག་པ་བཟོ་དགོས་པ་མ་ཟད་ཁང་པ་གླ་མཁན་རྣམས་བུ་ལོན་ནང་མི་ལྷུང་བའི་ཕྱིར་རོགས་སྐྱོར་མཁོ་སྤྲོད་གནང་དགོས་ཞེས་ཁོང་གིས་གསུངས་དོན། རིམ་བཞིན་གནས་སྟངས་དེ་ལྷིང་འཇགས་སྐབས་ཁང་པ་གླ་མཁན་རྣམས་ད་ལྟ་དུས་ཐོག་ཏུ་ཁང་གླ་སྤྲོད་མི་ཐུབ་པར་བརྟེན་བུ་ལོན་ཆད་པའི་གནས་སྟངས་ཤིག་འཕྲད་པའི་ཉེན་ཁ་ཆེན་པོ་ཡོད་རེད། གནས་ཚུལ་དེ་ནི SBS གི་གསར་འགོད་པ Sarah Dowling དང Naveen Razik ལགས་གཉིས་ཀྱིས་ཕྱོགས་སྒྲིག་གནང་བ་དང་ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུས་པ་ཞིག་ཡིན། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་པར་བཀའ་དྲིན་ཆེ། ཁྱེད་ཀྱིས་གནས་ཚུལ་དེ་དང་དེ་འདྲ་བ Apple Podcast དང Google Podcast དེ་བཞིན Spotify བཅས་ཀྱི་ཐོག་གསན་ཆོག།